རྒྱལ་པོ་ལོ་སར་གྱི་རྟེན་འབྲེལ་ཉིན་གཞིས་བྱེས་བོད་མི་ཡོངས་ལ་ལོ་སར་པའི་འཚམས་འདྲི་ཞུ་རྒྱུ་ཡིན། ལས་རིམ་གོ་སྒྲིག་ཞུ་མཁན་བྱེ་གཤོང་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་གི་ལས་རིམ་འདིའི་ནང། ཐོག་མར་འདིར་ཨ་རིར་རྟེན་གཞི་བྱས་པའི་གཞས་མ་གྲགས་ཅན་བསྟན་འཛིན་སྒྲོན་གསལ་ལགས་ཀྱིས་འདི་ལོའི་ལོ་སར་ཆེད་དུ་གོ་སྒྲིག་ཞུས་པའི་གཞས་མ་རྣམ་ཐར་བཀྲ་ཤིས་ལོ་སར་ཞེས་པ་དེའི་གཞས་ཚིག་དགེ་བཤེས་དཔལ་ལྡན་གྲགས་པ་ལགས་ཀྱིས་བརྩམས་པ་དང་གཞས་མ་བསྟན་འཛིན་སྒྲོན་གསལ་ལགས་དང་གཞས་པ་ཉི་མ་དོན་གྲུབ་ལགས་གཉིས་ཀྱིས་བཏང་བ་དེ་གཤམ་ལ་གསན་རོགས་གནང། གཞས་ཚིག་ནི། བཀྲ་ཤིས་བཀྲ་ཤིས་གྲོ་སོ་ཕྱེ་མར་ཆོལ་གསུམ་ཀུན་ལ་བཀྱགས་ཡོད། གཞིས་བྱེས་མཉམ་འཛོམས་འཛོམས་ནས་སྐྱིད་པའི་ལོ་སར་མཉམ་དུ་བསུ། བཀྲ་ཤིས་བླ་མའི་མཛད་འཕྲིན་བདེ་ལེགས་བསྟན་སྲིད་དར་རྒྱས་ཕུན་ཚོགས་ནང་མི་མཉམ་འཛོམས་ཨ་མ་བག་གྲོ་ཁམས་བཟང་བཀྲ་ཤིས་བདེ་ལེགས་ཞུ། བཀྲ་ཤིས་བཀྲ་ཤིས་ལགས་ནས་རྟེན་འབྲེལ་འཕགས་པའི་ཡུལ་ནས་ཞུས་ཡོད། བདེ་ལེགས་རྒྱལ་ཁའི་གླུ་དབྱངས་འཛམ་གླིང་ཡོངས་ལ་ཁྱབ་ཤོག་དགའ་བའི་སྐུ་མགྲོན་ལྷན་རྒྱས་བཀྲ་ཤིས་ཕྱེ་མར་མཆོད་དང་སྙན་པའི་གླུ་དབྱངས་ལེན་དང་སྐྱིད་པའི་གཞས་དང་ཞབས་བྲོ་བཀྲ་ཤིས་བདེ་ལེགས་ཞུ།

བོད་ཀྱི་གཞས་པ་བསོད་ནམས་མགོན་པོ་དང་གཞས་མ་གོང་ཆེན་མཚོ་གཉིས་ཀྱིས་བཏང་བའི་བཀྲ་ཤིས་ལོ་གསར་ཞེས་པ་དེ་གསན་རོགས་གནང། གཞས་ཚིག་ནི་དེ་རིང་བཀྲ་ཤིས་ཉིན་མོ་བཀྲ་ཤིས་ལོ་གསར། དྲིན་ཆེན་ཕ་མ་བཞུགས་ཡོད་བཀྲ་ཤིས་ལོ་གསར། དགའ་ཉེ་སྤུན་མཆེད་འཛོམས་ཡོད་བཀྲ་ཤིས་ལོ་གསར། བཀྲ་ཤིས་ལོ་གསར་ཤར་སོང་འཛོམས་སོང་འཛོམས་སོང་དགའ་སོང་དགའ་སོང་དེ་རིང་བཀྲ་ཤིས་ལོ་གསར།

ཡང་གཞས་མ་གངས་དཀར་སྒྲོལ་མས་བོད་ཆོལ་ཁ་གསུམ་གྱི་བོད་རིགས་སྤུན་ཟླ་རྣམས་ལ་བཏང་བའི་ལོ་སར་མཆོད་གླུ་ཞེས་པ་དེ་གསན་རོགས་གནང་གཞས་ཚིག་ནི་སྟོད་གངས་དཀར་ཏི་སེའི་ཉེ་འདབས་ནས་མཚོ་མ་ཕམ་གཡུ་མཚོའི་འགྲམ་ངོགས་ནས་ཡུལ་མངའ་རིས་སྐོར་གསུམ་སྤུན་ཟླ་ལ་སྐྱིད་གནམ་ལོ་གསར་པར་གླུ་ཡིས་མཆོད་བར་གྲུ་འཛིན་གཉིས་པའི་ཞིང་ཁམས་ནས་ལྷ་ཇོ་ཤཱཀ་རྣམ་གཉིས་འཛོམས་ས་ནས་ཡུལ་དབུས་གཙང་རུ་བཞིའི་སྤུན་ཟླ་ལ